རྣམ་པ་ཚོ་སྐུ་ཁམས་བཟང། ང་ཀུན་བཟང་སྒྲོལ་མ་ཡིན། ད་རིང་གི་ང་ཚོའི་བདེ་སྐྱིད་ཀྱི་ས་བོན་གྱི་ལེ་ཚན་འདི་ནང། རྡ་རམ་ས་ལའི་བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན་དགེ་བཤེས་ལྷག་རྡོར་ལགས་ཀྱིས་ཟླ་ཤས་གོང་དུ་ཨོ་རི་ས་ཕུན་ཚོགས་གླིང་བོད་མིའི་གཞིས་ཆགས་ཀྱི་མང་ཚོགས་ལ་འཆམ་མཐུན་ཞེས་པའི་གོ་དོན་སྐོར་ལ་འགྲེལ་བཤད་གནང་དོན།
ད་འཆམ་མཐུན་ཟེར་མཁན་དེ་གལ་ཆེན་པོ་ཡིན་སྟངས་ག་རེ་རེད་ཟེར་ན་ད་ངས་སྐད་ཆ་བཤད་ན་འཆམ་མཐུན་ཟེར་དུས་མི་གཞན་དང་མཉམ་དུ་རྒྱག་རེས་མ་རྒྱག་ནས་བསྡད་དེ་གཅིག་པོ་མ་རེད། འཆམ་མཐུན་ཟེར་དེ་སྐད་ཆ་དེ་དཔེ་མ་སྲིད་རྒྱ་ཆེན་པོ་རེད། ད་ང་ཚོ་མི་སྒེར་སོ་སོ་ནས་བྱས་ནས་འཛམ་བུ་གླིང་གི་བར་དུ་འཆམ་མཐུན་དགོས་ཀྱི་ཡོད་རེད། ད་འཆམ་མཐུན་ཟེར་དེ་སྐད་ཆ་དེ་བཤད་ཡོང་དུས་དང་པོ་སོ་སོའི་ལུས་ལ་སོ་སོ་སོ་སོ་འཆམ་མཐུན་དགོས་རེད། གཞན་དང་མཉམ་དུ་འཆམ་མཐུན་ཕར་བཞག་སོ་སོ་སོ་སོ་འཆམ་མཐུན་དགོས་རེད། སོ་སོ་སོ་སོ་འཆམ་མཐུན་ཟེར་དེ།

ས། ཆུ། མེ། རླུང། ནམ་མཁའ། གཟུགས་པོ་ལ་གཅིག་མཁྲེགས་པོ་འདྲ་བོ་ཆགས་ཀྱི་འདུག་བ་དེ་ས་རེད། དེ་ནས་སྣ་ཆུ་དང་མིག་ཆུ་དང་ད་གཅིག་ཡོད་རེད་བ། དེ་ཚོ་ཚང་མ་ཆུ་རེད་བ། དེ་ནས་གཟུགས་པོ་ལ་དྲོད་ལྡན་གྱི་དེ་ཚོ་མེ་རེད་བ། དེ་ནས་ང་ཚོ་འགུལ་སྐྱོད་བཏང་ཡག་དེ་ཚོ་ཚང་མ་རླུང་རེད་བ། རླུང་ཏོག་ཙི་ཅིག་འཁྲུགས་ན། མགོ་ཀྱོག་ཀྱོག་ཆགས་འགྲོ་ཡི། སྐེད་པ་གུར་གུར་ཆགས་འགྲོ་ཡི། རླུང། བྱེད་ལས་ཉམས་ནས་རེད་དེ་ཚོ་ཚང་མ། དེ་ནས། རླུང་དེ་ཚོ་ཡར་མར་རྒྱུག་མ་རྒྱུག་དང་གནས་ཐུབ་མ་ཐུབ་དེ་ཚོ་ད་ནམ་མཁའ། སྟོང་པ་ཅིག་མེད་ན་འདི་ཐུབ་མ་རེད་བ། འདི་བཞི་འདི་ལྔ་འདི་རེད་ད་འབྱུང་བ་བཞི་ཟེར་གི་ནའང་གཙོ་བོ་བཞི་ལབ་ན་འགྲིག་འདུག་འབྱུང་བ་བཞི་ལྔ་འདི་རེད། ད་སྔོན་ལ་ཁྱེད་རང་གཞན་དག་ལ་འཆམ་མཐུན་བྱེད་སྐད་ཆ་མ་བཤད་གོང་ལ་ཁྱེད་རང་གི་ནང་ལོག་གི་འབྱུང་བ་བཞི་འདི་འཆམ་མཐུན་དགོས་རེད། ཁྱེད་རང་འདི་བྱེད་དགོས་ན། ཁྱེད་རང་ཁྱེད་རང་ངོ་ཤེས་དགོས་རེད་དང་པོ། ངོ་ཤེས་གི་འདུག་ང་ཤེལ་སྒོ་ནང་ལ་བལྟས་ངའི་གདོང་འདི་འདྲས་ཅིག་འདུག་ཟེར་དགོས་མ་རེད་ད། ང་ཚོ་མང་ཆ་ངོ་ཤེས་ཟེར་འདི་གདོང་འདི་འདྲས་ཅིག་ཡོད་རེད་ཟེར་དགོས་སྐྲ་ཡོད་རེད་ཡོད་མ་རེད་འདི་འདྲས་ལབ་དགོས་འདི་མ་རེད་ད། དེ་དཔེར་ན་ང་ཚོ་དེ། ས་སྐྱ་བཀའ་བརྒྱུད་རྙིང་མ་དགེ་ལུགས་ཚང་མའི་ནང་ལ།

ལུས་ཀྱི་ཆ་ནས་ང་ཚོ་ཁྱད་པར་འཕགས་པ་གང་ཡང་མ་རེད་ད་ལུས་རྟེན་བཟང་པོ་ཡག་པོ་ད་རེད་དེ་ལུས་རྟེན་བཟང་པོ་ཡག་པོ་རེད་ཟེར་དེ་ཡང་ལུས་རྟེན་འདི་ལ་བརྟེན་ནས་མགོ་ཆེན་པོ་གཅིག་གིས་མགོ་ཆེན་པོ་དེ་ནང་ཀླད་པ་ཆེན་པོ་གཅིག་གིས་སེམས་ཅན་ནང་ནས་ཀླད་པ་ཆེ་ཤོས་དེ་སུ་ལ་ཡོད་ཟེར་ན་མི་ལ་ད་གཟུགས་པོ་ལ་དཔག་པའི་ཟེར་དགོས་རེད་ད་སེམས་ཅན་གཞན་ལ་མེད་པ་བསམ་བློ་གཏང་ཐུབ་པའི་དོན་དག་ལ་ཀླད་པ་ཆེན་པོ་དེ་འཁྱེར་བསྡད་ཡོད་རེད་ད་དེ་ང་ཚོ་བསམ་བློ་གཏང་ཐུབ་པའི་དེ་འདྲའི་ནུས་པ་གཅིག་སེམས་ཅན་གཞན་ལ་མེད་མཁན་ཅིག་འཁྱེར་བསྡད་ཡོད་རེད་དེ་ང་ཚོ་བསམ་བློ་གཏང་གི་ཡོད་རེད་བས་དེ་ཞེ་དྲག་གཏང་གི་ཡོད་མ་རེད་ང་ཚོ། སེམས་ཅན་གཞན་དག་ནང་བཞིན་བྱས་ནས་དབང་པོ་ལྔ་འདི་རྗེས་ལ་རྒྱུགས་ཏེ་མ་གཏོགས་ཀྱི་ཀླད་པ་འདི་ཞེ་དྲག་བེད་སྤྱོད་གཏང་གི་ཡོད་མ་རེད། དགེ་བཤེས་ལགས་ཀྱིས་གཞན་གྱིས་ག་རེ་ཟེར་ཚད་ལ་མ་ཉན་པར། སོ་སོས་བརྟག་དཔྱད་ཞིབ་འཇུག་བྱས་ཏེ་རང་ཚུགས་ཟིན་པོ་བྱེད་དགོས་ལུགས་གསུངས་འདུག། ད་ལྟ་ང་ཚོ་མི་ཡིན་ཙང་བསམ་བློ་གཏང་དགོས་རེད། མི་གིས་སྐད་ཆ་ལབ་བཞག་རྒྱུ་རྐྱང་རྐྱང་མ་ཉན་ཅིག་དཔེར་ན་ངས་ད་ལྟ་ལབ་བཞག་རྒྱུ་འདི་རྐྱང་རྐྱང་ཉན་རྒྱུ་ཡོད་མ་རེད་ཉན་ཚར་བའི་རྗེས་ལ། ཁོ་འདི་འདྲ་ཅིག་བཤད་སོང་དེ་བདེན་པ་ཡིན་ས་རེད་མ་རེད། བདེན་པ་རེད་འདུག་མི་འདུག་དེ་མི་གཞན་དག་ཁ་ལ་བལྟ་རྒྱུ་ཡོད་མ་རེད་ད།

སེམས་ཅན་གྱི་བྱེད་སྟངས་རེད་མི་རྣམ་དཔྱོད་ཅན་གྱི་བྱེད་སྟངས་མ་རེད། བྱས་ཙང་ང་ཚོ་རྣམ་དཔྱོད་ཅན་ཡིན་དུས་བསམ་བློ་ཡག་པོ་བཏང། ཨེ་ནས་ནམ་རྒྱུན་ནས་སྤྱི་ཚོགས་ནང་ལ་ཁ་ཉུང་ཟིག་བྱས། དངོས་ཡོད་གནས་ཚུལ་དེ་ག་རེ་རེད་མིག་གིས་མཐོང་ཐུབ་ན་མིག་གིས་ལྟ་ཨམ་ཅོག་མང་ཟིག་ཉན་དེ་བྱས་བོ། དེ་བྱས་ནས་གནས་ཚུལ་ཡག་པོ་ཅིག་ཤེས་པ་བྱས་གནས་ཚུལ་ཡག་པོ་ཅིག་ཤེས་པ་བྱས་ཤེས་ན། གཅིག་གཅིག་ལ་འཁོན་སེམས་དང་ཕྲག་དོག་དང་འགྲན་སེམས་དང་ཐུབ་ཚོད་དང་དེ་ལ་སོགས་པ་བྱེད་དགོས་ཡི་རྒྱུ་མཚན་ཅི་ག་ཡོད་མ་རེད། ང་ཚོས་དེ་བྱས་ཏེ། དབྱེ་བ་བྱས་ནས་ཕྱོགས་རིས་བྱས་ནས་ཨ་ནི་རྒྱག་རེས་རྒྱག་དེ་ཡོར་བ་མ་ག་བྱས་ཏེ། མ་ཤེས་ནས་ད་ཚང་མ། དཔེར་ན་འཆམ་མཐུན་བྱེད་དགོས་ཡོད་དང་ཕྱོགས་རིས་དང་ཐུབ་ཚོད་གཏང་དགོས་རྒྱུ་མཚན་ཡོད་མ་རེད་ཟེར་མཁན་ལབ་རེ་བ། རྒྱུ་མཚན་མེད་པའི། གནས་ཚུལ་དེ་འདྲ་ཅིག་ཤེས་པ་ཡིན་ན། ད་ལྟ་འཛམ་བུ་གླིང་འདིའི་ནང་ལོག་ལ། མི་ཡི་མི་འབོར་དེ་ག་ཚད་ཡོད་རེད་ཟེར་ན། ཐེར་འབུམ་བརྒྱད། ཐེར་འབུམ་བརྒྱད་ཟེར་དུས་ཞེ་པོ་མང་པོ་རེ་བ། ཐེར་འབུམ་བརྒྱད་དེ་ཉི་མ་དེ་རིང་ནས་བརྩིས་ནས་ལོ་བརྒྱ་དང་བཅུ་ཡས་མས་ཀྱི་ནང་ལོག་ལ། ཐེར་འབུམ་བརྒྱད་དེ་མི་དེ་ཚང་མ་ཤི་ཚར་རེད། མི་ཐེར་འབུམ་བརྒྱད་དེ་ལོ་བརྒྱ་དང་བཅུ་ཡས་མས་ཀྱི་ནང་ལ་ཤི་ཚར་རེད་ཟེར་དུས། འདི་ཞེད་སྣང་ལངས་ཡས་སྐད་ཆ་མ་རེད་ད་དངོས་ཡོད་གནས་ཚུལ་རེད་ང་ཚོ་བཟོ་འདྲ་བྱས་ན་ཧ་མཐོ་ནས་ལོ་བཅུ། བཅོ་ལྔ་ཉི་ཤུ་དེ་འདྲ་ཅིག་བསྡད་ཡོང། དེ་ཚར་རེད། སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་གསུངས་ཡོང་དུས། སངས་རྒྱས་ཚར་ནས་ཆོས་གསུངས་རོགས་ཟེར་དུས། ཨོ་ལགས་སོ་ད་གོ་སྐབས་ཞེ་པོ་ཅིག་འདུག་ང་ཁྱབ་བསྒྲགས་བྱས་ཟེར་ནས་གསུངས་ཡོད་མ་རེད་ད། ཟབ་ཞི་སྤྲོས་བྲལ་འོད་གསལ་འདུས་མ་བྱས་བདུད་རྩི་ལྟ་བུའི་ཆོས་ཤིག་ཁོ་བོས་རྙེད་སུ་ལ་བསྟན་ཀྱང་གོ་བར་མི་ནུས་པས་མི་སྨྲ་ནགས་ཀྱི་ནང་དུ་གནས་པར་བྱ་དེ་གསུངས་རེད། ངས་ཆོས་ཟབ་པོ་ཞེ་པོ་ཅིག་དང་ཨ་ནི་ཞི་བདེ་ཞེ་པོ་ཡོད་མཁན་ཅིག་འོད་གསལ་དང་འདུས་མ་བྱས་ཞེ་པོ་ཅིག་རྙེད་གསུངས། འདི་སུ་ལ་བཤད་ན་གོ་གི་མ་རེད། ད་ཁྱེད་རང་ཁ་ཁར་འདུག་ང་ང་རང་ང་རང་སྒོམ་བརྒྱབ་བཅུག་རོགས་འདི་གསུངས་རེད་སངས་རྒྱས་བཅོམ་ལྡན་འདས་ཀྱིས། འདི་གསུངས་དགོས་ཡའི་རྒྱུ་མཚན་གཅིག་ག་རེད་ཟེར་ན། ཏན་ཏན་རང་རེད་ཁོང་གིས་རྙེད་ཆོས་འདི་ཟབ་པོ་ཞེ་པོ་ཅིག་རེད་ང་ཚོ་ལམ་སང་གོ་ཡས་ཁག་པོ་རེད། རྒྱུ་མཚན་གཉིས་པ་དེ་ག་རེད་ཟེར་ན་ཁྱོད་རང་ངའི་ཆོས་འདི་ཉན་དགོས་ཡོད་ན་བློ་གཅིག་སེམས་གཅིག་གིས་དད་པ་དང་གུས་བརྩི་དང་དགའ་བོ་དང་བྱས་ནས་ཤེས་འདོད་བྱས་ནས་ཉན་རིག་པ་བསྒྲིམས་ནས་ཉན། དེ་ནས་ཁྱོད་ཁྱོད་ཤེས་ཀྱི་རེད་དེ་མེད་ན་ཁྱོད་དེ་ག་ཟེར་མཁན་རྫབ་རྫོབ་བྱས་ཡོང་ན་ཤེས་ཀྱི་མ་རེད་ཟེར་དེའི་ལབ་ཡས་དོན་དག་རུ་བ། ད་ཐ་མ་དངོས་སུ་ཆོས་གསུངས་ཡོང་དུས་དེ་ནས་ལྷ་དང་མི་དང་ཚང་མ་གིས་ད་ཁྱེད་ཀྱི་ཆོས་དེ་ཟབ་པོ་ཞེ་པོ་ཡིན་གྱི་རེད་དེ་ཡིན་ན་འདིར་ང་ཚོ་མི་རིག་པ་ཡོད་མཁན་ཁ་ཤས་ཁ་ཤས་ཡོད་ཟེར་ཁ་ཤས་ཁ་ཤས་ཀྱིས་གོ་མདོག་ཁ་པོ་རེད་སྐུ་མཁྱེན་གསུངས་རོགས་བྱས་ཏེ་ལབ་ནས་སྐྱབས་འཇུག་ཡང་སེ་ཞུ་དུས་ཐ་མ་གསུངས་ཡོང་དུས་བདེན་པ་བཞི་ཟེར་དེ་གསུངས་རུ་བ། སྡུག་བསྔལ་བདེན་པ་ཀུན་འབྱུང་བདེན་པ་འགོག་བདེན་ལམ་བདེན་ཟེར་དེ་གསུངས་རུ་བ། སྡུག་བསྔལ་བདེན་པ་དེ་གསུངས་ཡོང་དུས་ཁྱད་ཆོས་བཞི་གི་སྒང་ནས། མི་རྟག་སྡུག་བསྔལ་སྟོང་བདག་མེད། ཁྱད་ཆོས་བཞིའི་སྒང་ནས་གསུངས། རེད་དེའི་ནང་ནས་དང་པོ་དེ་མི་རྟག་པ་ཟེར་དེ་གསུངས། རེད་འོ་དེ་ངས་སྐད་ཆ་བཤད་དེ་རེད། མི་རྟག་པ་ཟེར་དུས། ད་རྟག་པ་བརྟན་པ་ཅི་ག་ཡོད་མ་རེད་དང་འགྱུར་འགྲོ་གི་རེད་དང་ཟེར་ཉི་མ་རེ་རེ་བཞིན་དུ་ཞོགས་ཀས་བདེ་བོ་ཡོད་ན་དགོང་དག་བདེ་བོ་མེད་མཁན་ཞོགས་ཀས་གསོན་པོ་ཡིན་ན་དགོང་དག་ཤི་ཚར་མཁན། ད་རགས་པ་རགས་པ་བཤད་ན། ཕྲ་མོ་ཕྲ་མོ་བཤད་ན། ང་རང་ཚོ་ནང་གི་དེ། ཀླད་པ་དང་རྡུལ་ཕྲན་དང་ད། ཕྲ་ཕུང་ཡོར་བ། ཨིན་ཇི་སེལ་ཟེར་གི་བ།

དེ་ནས་སྐྱེས་ནས། སྐད་ཅིག་གཅིག། ད་ང་ཕར་འགྲོ་གི་མེད་འགྱུར་བ་འགྲོ་གི་མེད་སྡོད་ཀྱི་ཡིན་ཟེར་ཡོད་མ་རེད་འགྱུར་འགྲོ། སྐད་ཅིག་ཙམ་ཞིག་སྡོད་དབང་རང་མེད་པར་སྐྱེས་ནས་སྐད་ཅིག་ཙམ་ཞིག་སྡོད་དབང་རང་མེད་པར་སྡོད་དབང་མེད་པར་བྱས་ནས་རྒྱུག་འགྲོ་གོ་ཟེར་ག་པར་རྒྱུག་གོ་རེད་ཟེར་ན། ཇི་སྟེ་འཆི་བདག་གཤིན་རྗེའི་དྲུང་དུ་ཤི་ཡས་ཕྱོགས་ལ་འགྲོ་ཤག་རེད། འཆི་བདག་གཤིན་རྗེའི་དྲུང་དུ་འགྲོ་ཡས་དེ་ག་ལེ་ག་ལེ་འགྲོ་གོ་མ་རེད་ད། འཆི་བདག་གཤིན་རྗེའི་དྲུང་དུ་བང་རྩལ་གྱིས་རྒྱུག་པའི་ཟེར་དུས་དཔེ་རྒྱུག་ཤར་རྒྱུག་ནས་འགྲོ་གི་ཡོད་རེད་ཟེར་བ་རེད་ད་རེད་བ་འདུག་སེ་འགྲོ་བསྡད་ཡོད་རེད་བ། ད་ང་ཚོ་མཐོང་གི་ཡོད་མ་རེད་ཤེས་ཀྱི་ཡོད་མ་རེད་བསམ་བློ་བཏང་གི་ཡོད་མ་རེད་འགྲོ་དེ་ཡོད་རེད། དེ་འདྲ་ཡིན་ཙང་གསོན་པོ་ཟེར་ཡང་ཟེར་ད་ལྟ་ང་ཚོ་གསོན་པོ་ཡིན་ཟེར་ཟེར་ཁ་བྱེད་དགོས་རེད་བ། ཡིན་ན་ཡང། གསོན་པོ་ཟེར་ན་ཡང་འཆི་བའི་ལམ་ཆེན་ལ་ཆས་འདུག་ཟེར་དེ་ད་དབྱིན་ཇི་སྐད་འདྲ་བོ་བྱས་ན Even though you call yourself as being alive but you are on the national highway to death གསོན་པོ་ཟེར་ཡང་འཆི་བའི་ལམ་ཆེན་ལ་ཆས་འདུག་ཟེར་དེ་ད་ཤི་ཡས་ཀྱི་ལམ་ཆེན་སྒང་ལ་རྒྱུག་འགྲོ་གི་འདུག་ཟེར་ལ་ཁྱོད་རང་གསོན་པོ་ལབ་ཁ་བྱས་པ་མ་གཏོགས་དེ་འདྲ་ཡིན་ཙང་ཉེས་ཅན་གསོད་སར་ཁྲིད་པའི་སྣང་ཚུལ་འདི་སྐྱོ་བ་ཟེར་དེ་མི་ནག་ཉེས་ཅན་ཅིག་སུས་ཟིན་ནས་བསད་ཡས་ཆེད་དུ་ཁྲིད་འགྲོ་བ་འདྲ་བོ་རེད་དེ་འདྲས་ཅིག་ཆགས་བསྡད་ཡོད་རེད།

དེ་འདྲ་ཡིན་དུས་སོ་སོ་ལ་མཚམས་མཚམས་རྐྱེན་ངན་དང་གོད་ཆག་དེ་འདྲས་འཕྲད་ན་ཞེ་དྲག་སྡུག་བསྔལ་བྱེད་རྒྱུ་མ་རེད་ཡག་པོ་རེད་ད། གཞི་ནས་གཉིད་ཅིག་སད་ཀྱི་རེད། གཞན་ཤི་རྒྱུ་དྲན་གྱི་མ་རེད་བ། སྡུག་བསྔལ་བདེ་བའི་ངོ་སྤྲོད་ཡིན་ཟེར་ལབ་རེད། སྡུག་བསྔལ་ཟེར་དེ་ང་ཚོ་མི་དགོས་ཅིག་རེད་བ། ཡིན་ན་སྡུག་བསྔལ་གཅིག་བྱུང་དུས་ནི་བདེ་བ་ཟེར་མཁན་དེ་གལ་ཆེན་པོ་ཡིན་པ་དེ་ནི་ངོ་སྤྲོད་ཆགས་ཀྱི་ཡོད་རེད། སྡུག་བསྔལ་བདེ་བའི་ངོ་སྤྲོད་ཡིན། དུས་ཚོད་སླེབས་པའི་སྐབས་ལ་མ་དགའ་བ་བྱེད་རྒྱུ་ཡོད་མ་རེད། དུས་ཚོད་ཚང་མ་ཕན་ཐོགས་ཞེ་པོ་ཅིག་ཡོད་དེ་གའི་འགྱུར་བ་འགྲོ་དེ་གའི་ཆེད་ད་དུས་ཚོད་ནི་ང་ཚོ་ཤེས་པ་བྱས་ནས། ད་སྡོམ་འདྲ་ཅིག་བརྒྱབ་པ་ཡིན་ན། དཔེར་ན་ད་དེ་རིང་ཁྱེད་རང་ཉི་མ་མཐའ་མ་དེ་ཡིན་པ་ཆགས་བཞག། ད་སང་ཉིན་ཤི་ཡས་ཡིན་པ་ཆགས་བཞག། དེ་རིང་ཉི་མ་མཐའ་མ་ཡིན་ན་ལས་ཀ་ག་རེ་བྱེད་ས་རེད། དེ་བསམ་བློ་བཏང་དགོས་ད། འཆི་བ་མི་རྟག་པ་བསམ་བློ་བཏང་བཏང་བཏང་ཟེར་དེ་མདོར་བསྡུས་ནས་ངས་ལབ་པ་ཡིན་ན། སང་ཉིན་ཁྱོད་རང་ཤི་ཡས་ཐག་ཆོད་ནས་ཤི་ཡས་ཡིན་ན། ད་ལས་ཀ་ག་རེ་ཅིག་བྱེད་ས་རེད། རྒྱག་རེས་རྒྱག་ས་རེད་པས། གཅིག་གཅིག་ལ་ཐུབ་ཚོད་བཏང་ས་རེད་པས། པེ་ཤག་གི་དོན་དག་ལ་མ་བིན་ཤེས་ས་རེད་པས། མིང་གི་དོན་དག་ལ་རྒྱུག་ས་རེད་པས། རྒྱུག་གི་མ་རེད་དེ། མི་རྟག་པ་ཟེར་མཁན་དེ་གཅིག་ཤེས་ན་དང་པོ་ཆོས་ལ་འཇུག་པའི་རྒྱུ་བྱས་ཟེར་དང་པོ་ཆོས་ལ་འགྲོ་ཐུབ་ཡས་མི་རྟག་པའི་བཀའ་དྲིན་གྱིས་ཆོས་ལ་འགྲོ་ཡས་དེ་བསམ་བློ་འཁོར་གི་རེད། བར་དུ་ཆོས་ལ་གནས་པའི་རྒྱུ་བྱས་བར་དུ་ཆོས་བྱེད་པའི་སྐབས་ལ་ཡང་ནི་འགྱུར་བ་མེད་པར་བསྡད་ཐུབ་ཡི། འོ་དེ་འདྲ་ཡིན་དུས་དུས་ཚོད་ཡང་སེ། བསམ་བློ་བཏང་ཡས་དེ་གལ་ཏེ་དངངས་སྐྲག་ལངས་ཡས་སྐད་ཆ་མ་རེད་དངོས་ཡོད་གནས་ཚུལ་བསམ་བློ་བཏང་ནས། སོ་སོ་ནང་གི་འབྱུང་བ་བཞི་ལྔ་དེ་འཆམ་མཐུན་མེད་ན་སོ་སོ་ཤི་གི་རེད་མགྱོགས་པོ། ལས་ཀ་ཁ་ཤས་ཅིག་ང་ཚོས་མ་བྱས་བསྡད་པ་རེད་མ་གཏོགས་བྱས་ན་ལམ་སང་བྱེད་ཐུབ་ཡས་ཡ་འགྱུར་བ་བཏང་ཐུབ་ཡས་དེ་འདྲས་འདུག།
བོད་མི་ཚོས་སོ་སོའི་འཕྲོད་བསྟེན་གྱི་ཆེད་དུ་ཇ་དང་ཀོ་ཧྥི་ཀོ་ཀ་ཀོ་ལ་ལ་སོགས་པ་འཐུང་རྒྱུའི་ཚབ་ལ་ཆུ་མང་ཙམ་འཐུང་ན་དགེ་མཚན་ཆེན་པོ་ཡོད་ལུགས་གསུངས་འདུག།
ཆུང་ཆུང་ཅིག་བཞག་བྱ་བ་ཡིན་ན། ཀོ་ཀ་ཀོ་ལ་ཞིག་ཡིན་ད་འདི་འདྲའི་དུད་ཚང་ཞེ་པོ་ཅིག་བཙོངས་བསྡད་ཀྱི་འདུག་ཨ། འདི་ད་ནས་བཟུང་སྟེ་འཐུང་གི་མིན། བཀག་ཐུབ་ན་ཁྱེད་རང་ཚོ་འཕྲོད་བསྟེན་ལ་ཕན་གྱི་རེད་དེ། ཨ་མི་རི་ཀ་ད་ལྟ། Emory University། ད་ང་ཡང་སེ་འགྲོ་གི་ཡོད་རེད་དེ། དེ་ལ་ཁོ་ཚོས་བརྟག་དཔྱད་བྱས་རེད། ཆུ། ཀོ་ཀ་ཀོ་ལ། ཀོག་ད་འདྲ་མི་འདྲ་འདུག་ཨ། འདུག་ཚང་མ་འཕྲུལ་ཆས་སྒང་ནས་བརྟག་དཔྱད་བྱས་ནས་ཡག་ཤོས་ག་རེ་བྱེད་དུས་ཆུ། ཡག་ཤོས་ཆུ་རེད་བསྡད་ཡོད་རེད། ང་ཚོའི་གཟུགས་པོ་དེ་བརྒྱ་ཆ་བདུན་ཅུ་ལྷག་ཙམ་ཆུ་གིས་བཟོས་བཞག་ཡོད་རེད། འདི་བརྒྱ་ཆ་བདུན་ཅུ་ཡས་མས་འདི་ཆུ་དེ་བསྡད་དགོས་རེད་རྟག་པ་རེད། ཆུ་དེ་ཕར་ཐོན་འགྲོ་དུས་ལམ་སང་ཁ་གསབ་དགོས་རེད། ཆུ་འཐུང་དགོས་མེད་དེ་ག་འདྲས་ཧ་གོ་གི་རེད་ཟེར་ན་ཁ་སྐོམ་སྐོམ་བར་དུ་བསྡད་རྒྱུ་ཡོད་མ་རེད་ད། ཁ་སྐོམ་པའི་སྐབས་ལ་ད་ཆུ་དགའ་རབ་ཉུང་པོ་ཆགས་པའི་རྟགས་རེད་ད་ག་རེ་བྱེད་དགོས་རེད་ཟེར་ན་གཞན་དག་མ་བྱུང་ན་གཅིན་པ་གཅིག་བཏང་སོང་ན་ཆུ་གཅིག་འགྲོ་གི་རེད་བ། འདིའི་ཚབ་དེ་ལམ་སང་ཆུ་གཅིག་འཐུང།

ད་མི་ཡུལ་ལུང་པ་ལ་ང་ཚོ་མི་ཉུང་ཤས་ཀྱིས་མ་གཏོགས་མེད་པ་བྱས། འཛམ་བུ་གླིང་ས་ཆ་ག་པར་ཡིན་ན་ཉུང་ཤས་ལྷག་བསྡད་མཁན་བསྡད་མཁན་ང་ཚོ་དཔེ་སྤྱང་པོ་བྱེད་དགོས་རེད་མི་རིགས་སྤྱང་པོ་བྱས་ནས་ང་ཚོ་ཆོལ་ཁ་གསུམ་དང་ཆོས་རྒྱུད་བཞི་དང་ག་རེ་མ་དགོས་ག་རེ་ཡོད་ཟེར་ན་བོད་གངས་ལྗོངས་རྒྱ་མི་གིས་གཅིག་པ་གཅིག་རྐྱང་བྱས་ནས་དཔེ་ཤག་ཇོ་རྐྱང་རྐྱང་རེད་མ་གཏོགས་གི། ཆོལ་ཁ་ཁ་ཤས་ཀྱིས་ཡང་བྱམས་པོ་བྱས་བདག་པོ་བརྒྱབ་ཁ་ཤས་ཀྱིས་དཔེ་བྱས་འདུག་གས་རྒྱ་མི་གི། རྒྱ་མི་གིས་དབྱེ་བ་མ་ཕྱེ་ཡས་དེ་ང་ཚོ་གིས་དབྱེ་བ་ཕྱེ་གི་བསྡད་ན་ལྐུགས་པ་ཟེར་དེ་ལ་ཟེར་གྱི་རེད་ད། དེ་འདྲས་མ་བྱེད་ཅེས་འཆམ་མཐུན་བྱེད་རྡོག་རྩ་གཅིག་སྒྲིལ་བྱེད། རྒྱ་མི་ནང་བཞིན་མི་མང་པོ་མེད་ན་འདི་སེམས་ཁྲལ་བྱེད་དགོས་མ་རེད། ང་ཚོ་བོད་པའི་ཁ་དཔེ་ལ་མི་མང་ན་རོ་མང་ཟེར་ལབ་རེད། དེ་བཞིན་དགེ་བཤེས་ལགས་ཀྱིས་འཛམ་གླིང་རྒྱལ་ཁབ་སུ་གཅིག་ལ་མེད་པའི་ཧ་ཅང་རིན་ཐང་ཅན་གྱི་བོད་ཀྱི་ཆོས་དང་རིག་གཞུང་ལ་བོད་མི་གཞོན་སྐྱེས་ཚོས་སློབ་སྦྱོང་བྱས་ཏེ་བདག་པོ་རྒྱག་དགོས་རྒྱུ་ཧ་ཅང་གལ་ཆེན་པོ་ཡིན་ལུགས་གསུངས་འདུག། ད་ང་ཚོ་སྐྱབས་མགོན་རིན་པོ་ཆེ་དང་ད་བླ་ཆེན་གྱི་དམ་པ་དང་དེ་ག་ནང་བཞིན་མཁས་པ་ཚད་ལྡན་མང་པོ་གིས་བསླབ་བྱ་བརྒྱབ་པ་ལ་བརྟེན་ནས་བོད་པའི་ཆོས་དང་རིག་གཞུང་ཧ་ལས་ཀྱི་རྩ་ཆེན་པོ་འཛམ་བུ་གླིང་གི་ལྟ་མཁན་དེ་ག་ཚོད་སྐད་ཆ་སྟོང་པ་བཤད་ཀྱི་མེད་ད། ང་འདི་སྐྱབས་མགོན་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་དུ་འཛམ་བུ་གླིང་ས་ཆ་མང་པོར་འགྲོ་མྱོང། ང་རང་སྒེར་གྱི་ཚེ་སྔོན་མའི་ལས་ཡིན་གྱི་རེད་མགོ་སེར་དེ་ཚོ་ལུང་པ་འདྲ་མི་འདྲ་མང་པོ་གཅིག་ལ་འགྲོ་བསྡད་དེ་མིན་ན་དཔེ་མཛོད་ཁང་ལ་དཔེ་མཚམས་མ་ཆད་ཀྱི་དྲི་བ་དྲིས་ནས་ཡོང་བསྡད་ཀྱི་འདུག་ཨ། དེ་ཚོ་ཚང་མ་བོད་པའི་ཆོས་དེ་གཅིག། ཕྱི་རྒྱལ་མགོ་སེར་པོ་ལོ་དྲུག་ཅུ་སླེབས་ཚར་མཁན་དེ་ཚོ། དཔེ་མཛོད་ཁང་ལ་ཡོང་ནས་ཀ་ཁ་ག་ཟེར་སྦྱངས་བསྡད་ཡོད་རེད། ཁོ་ཚོ་ག་རེ་དམིགས་ཡུལ་ག་རེ་ཟེར་ན་ཀ་ཁ་སྦྱངས་ནས་དེ་ནས་ག་ལེ་ག་ལེ་བོད་པའི་དཔེ་ཆ་དེ་ཚོ་ཀློག་ཐུབ་པ་བྱེད་དགོས་འདུག་བསམ་ནས་དཀའ་ལས་བརྒྱབ་བསྡད་མཁན། ད་ང་ཚོ་སྐད་ཡིག་ང་ཚོ་ཤེས་ཀྱི་རེད་བ། ཡི་གེ་ཞེ་དྲག་ཡག་པོ་མེད་ན་སྐད་ད་ཡོད་ཡོད་པ་རེད་བ་ཏོག་ཙམ་འབད་བརྩོན་བྱས་ན། ང་རང་ཚོ་ལ་ཆོས་དང་རིག་གཞུང་རྩ་ཆེན་པོ་ཞེ་པོ་ཅིག་ཡོད་བསྡད་རེད། ད་དབུ་ཁྲིད་སྐྱབས་མགོན་རིན་པོ་ཆེ་ལྟ་བུ་རྩ་ཆེན་པོ་ཞེ་པོ་ཅིག་འདི་ཡོད་བསྡད་པའི་སྐབས་དེ་ལ་ང་ཚོ་གིས་མ་འཕྱུགས་པ་བྱས་ནས། དོན་དག་ཁ་ཤས་ཅིག་རེད་དོན་དག་གཅིག་དེ་སོ་སོའི་ཆོས་དང་རིག་གཞུང་དེ་བྱམས་སྙིང་རྗེ་དང་འཚེ་བ་མེད་པའི་ཆོས་དང་རིག་གཞུང་རྩ་ཆེན་པོ་ཞེ་པོ་ཅིག་ཡིན་བསྡད་པ་དེ་ཧ་གོ་ནས་དེ་ཡག་པོ་གཅིག་གང་ཐུབ་ཐུབ་ཀྱི་སློབ་སྦྱོང་སྦྱངས་ནས་ཡག་པོ་གཅིག་ཤེས་པ་གཅིག་བྱས། དེ་ག་བོད་པའི་ཐུན་མོང་པ་ཡི་ངོ་བོ་ཟེར་དེ་འདི་རེད།